རྣམ་པ་ཚང་མ་གི་ཤེས་གི་རེད་ད་ལོ་མང་པོ་གི་སྔོན་ནས་བཙན་བྱོལ་བོད་མི་མང་པོ་ཞིག་ཡུ་རོབ་དང་ད་ཨ་རི་སོགས་ལ་རང་མོས་ཀྱི་ཐོག་ནས་འགྲོ་གི་ཡོད་རེད་ད་དེ་ཡང་དཔལ་འབྱོར་དང་འཚོ་བའི་གི་རྟེན་གཞི་སོགས་རྒྱུ་མཚན་འདྲ་མིན་གི་ཐོག་ནས་ད་ཁོ་རང་ཚོ་ནུབ་ཕྱོགས་ཡུལ་གྲུ་ལ་འགྲོ་གི་ཡོད་རེད་ད་ལྟ་ཡི་བཙན་བྱོལ་བོད་མི་གི་རྟེན་གནས་རྒྱ་གར་དང་བོད་ནས་ཡོང་མཁན་ད་ཉུང་དུ་འགྲོ་བཞིན་པའི་སྒང་ལ་ཕྲུ་གུ་སྐྱེས་མཁན་གྱི་གྲངས་འབོར་ཡང་ཇེ་ཉུང་དུ་འགྲོ་གི་ཡོད་རེད། སློབ་གྲྭ་དང་དགོན་སྡེ་སོགས་ལ་བོད་པ་ཉུང་དུ་འགྲོ་བཞིན་པ་མ་ཟད་ཨ་ནི་གཞིས་ཆགས་ཁག་ཅིག་ལ་ཡང་ད་རྒན་རྒོན་ལས་གཞོན་པ་མང་པོ་མེད་པའི་གི་གནས་ཚུལ་དེ་འདྲ་ཡོང་གི་འདུག་ད་ནུབ་ཕྱོགས་ཡུལ་གྲུ་ཁག་ཏུ་ད་རང་མོས་ཀྱིས་འགྲོ་མཁན་མང་པོ་ཞིག་གིས་ད་ཧིན་སྒོར་འབུམ་མང་པོ་བཏང་ནས་འགྲོ་ཡི་ཡོད་རེད། ཨ་ནི་ཡང་ཁག་ཅིག་གིས་ཆང་ས་གི་མིང་ཐོག་ནས་ནང་མི་ཟླ་སྒྲིལ་གྱི་ཐོག་ནས་འགྲོ་གི་ཡོད་རེད། ཡང་ཐོག་མ་སྐྱབས་བཅོལ

ཨ་ནི་བའི་ཕ་རི་སིའི་འབྲེལ་ཡོད་ལས་ཁུངས་ཁག་ལ་ཡིག་ཆ་དང་འབྲེལ་བའི་ཀྱི་ལས་དོན་དོན་གནང་མཁན་པ་སངས་བུ་ཁྲིད། དེ་ནང་བཞིན་ད་ཕ་རི་སིའི་སྐད་ཡིག་སློབ་དགེ་ཨ་ནི་རྒན་བསྟན་འཛིན། ཁ་བདེ་སྲུང་མདོ་ཨ་དགའ་སེ་བཅས། ཨ་ནི་དེ་རྣམ་གྲོལ་དབྱངས་ཅན། བྱམས་བརྩེའི་ནུས་སྟོབས་ཚོགས་པ་གསར་འཛུགས་གནང་མཁན་དང་བོད་ཀྱི་རིག་གཞུང་གཅེས་འཛིན་སློབ་གྲྭ་གི་གོ་སྒྲིག་ཞུ་མཁན་རྣམ་རྒྱལ་ཚེ་རིང་ལགས་བཅས་རྣམ་པ་ཚོ་གདན་ཞུ་ཞུས་བྱས་ནས་ད་ཧྥེ-རན-སི་ནང་ལོགས་ལ་ཁ་ཡོད་ལག་ཡོད་ཀྱི་བོད་མི་ཚོ་གི་སྐྱབས་བཅོལ་གནས་སྟངས་དང། དཀའ་ངལ་ཁག་ག་རེ་ཡིན་མིན་དེ་འདྲའི་སྐོར་ལ་གླེང་ཡག་ཡིན། དང་པོ་དེ་ད་ལྟ་དེ་བློ་བཟང་ཆོས་འབྱོར་ལགས་ཁྱེད་ད་ལྟ་སྐོ་ར་ཚོགས་པ་གི་ཅིག

ད་གོ་ཆོད་མི་མང་རང་གི་ད་མཉམ་དུ་དཀའ་ལས་བརྒྱབ་བྱས། ཨ་ནི་ཀོ་ར་ཚོགས་པ་འདི་དུས་ཐུབ་ཆགས་ཀྱི་ཡ།
ལགས་སོ་མི་མང་ད་ལྟ་འདི་ཀོ་ར་ཚོགས་པ་འདི་ད་ཤེས་བཞིན་པའི་གི་ཚོགས་པ་དེ་འདྲ་ཅིག་ཡིན་ས་རེད་ད་ཀོ་ར་ཚོགས་པ་གི་ལས་དོན་ག་རེ་ག་རེ་གནང་གི་ཡོད་རེད་སྤྱི་ཚོགས་ཞབས་ཞུ་གི་ལས་ཀ་གཙོ་བོ་ཁག་ག་རེ་ག་རེ་གནང་གི་ཡོད་རེད།

ད་ལྟ་ང་ཚོ France ལ་ཡོད་ན་ཨ་ནི་ང་ཚོ་གི་སློབ་སྦྱོང་བྱེད་ཡག་གོ་སྐབས་མང་པོ་ཅིག་ཡོད་ཙང་ཨ་ནི་བོད་པ་མང་པོ་ཅིག་གི་ག་འདྲ་འགྲོ་སྟངས་མ་ཤེས་ནས་དཀའ་ངལ་འཕྲད་བསྡད་མཁན་མང་པོ་ཡོད་སྐད་དེ་ཚོ་ང་ཚོ་གི་ཡ་གང་ཐུབ་ཐུབ་ཐབས་ཤེས་སྟོན་གྱི་ཡོད་ཁོ་ཚོ་ལ་ལམ་ཁ་སྟོན་ཡག་ལ་ད་ང་ཚོ་ཨོ་དེ་གི་ད་ལྟ་གཙོ་བོ་དེ་ང་ཚོ་གི་བོད་པ་ཀོ་ར་ཚོགས་པ་དེ་ང་ཚོ་བོད་པ་སོ་སོ་རང་རྐང་པ་ལ་ལངས་ནས་མི་ལ་རེ་བ་རྒྱག་མ་དགོས་པ་བྱས་སོ་སོ་ཅིག་གི་ལས་ཀ་འཚོལ་ཆོག་ཆོག་ལས་ཀ་རག་ཆོག་ཆོག། སོ་སོ་མགོ་ཡར་བཀྱགས་ནས་འགྲོ་དུས་རྗེས་མ་ཕྲུ་གུ་དེ་ཚོ་ཡིས་སློབ་སྦྱོང་ཡག་པོ་ཞིག་བསླབ་ཐུབ་པ་ཡིན་ན་ལ་བསམ་ནས། སོ་སྒོ་དེ་འདྲའི་ཞིག་ང་ཚོ་གི་ཆ་ཤས་ཅིག་བསྟེན་ནས་ཨ་ནི་ང་ཚོ་ཀོ་ར་ཚོགས་པ་དེ་ལས་ཀ་གང་ཐུབ་ཐུབ་བྱུང་ཅིག་བྱས་བསྡད་ཡོད་རེད། ད་འོ་དེ་ཡིག་ཆ་གཅིག་པོ་མ་རེད་ཨ་ནི་ད་ང་ཚོ་བོད་པ་སྤྱི་ཚོགས་ཆ་ཚང་ལ་ང་ཚོ་ཧ་ར་བུ་རུ་བྱས་ནས་ཨ་ནི་སོ་སོ་ཚང་མ་ཡིན་ན་ཕྲུ་གུ་ལ་ཕྲུ་གུ་གིས་ཨ་ནི་སློབ་སྦྱོང་སློབ་གྲྭ་ག་ག་འགྲོ་དགོས་མེད།

ད་འདི་ཞུ་བ་ཡིན་ད་ལྟ་ང་ཚོ་ད་ཅིག་ད་ནི་ང་ཚོ་སྐོར་ར་ཚོགས་པ་འདིའི་ད་ལྟ་བར་དུ་ད་ཕྱག་ལས་ལ་ད་ག་རེ་ཞུ་གོ་རེད་ད་ཚོགས་པ་འདི་འགོ་བཙུགས་བྱས་ད་ལྟ་བར་དུ་ད་གླ་མེད་གླ་མེད་ལ་འོ་ག་ལ་ད་དྭང་བླངས་རང་གི་སོ་སོ་གི་ད་སེམས་ནང་ནས་ཡ་ད་ཅིག་སོ་སོའི་མི་རིགས་ལ་ཡ་ཨ་ནི་ཞབས་ཕྱི་ཨ་ནི་ཆོས་དགེ་བ་ག་རེ་ལབ་པ་ཡིན་ན་ད་འདི་ལས་རྩ་ཆེ་བ་ཅིག་ད་ང་ཚོ་ལ་འགྲོ་ས་མེད་དེ་གི་རུ་ཅིག་དེ་འདྲས་ཀྱི་ཚོགས་པ་ཅིག་ཁེ་བྱས་ཨ་ནི་སྐོར་ར་ཚོགས་པ་ལ་ཡ་ཚང་མ་གི་དཀའ་ལས་རྒྱབ་བྱས་ཧ་རུ་བ་རུ་གི་ཐོག་ནས་ཨ་ནི་ད་ལྟ་བར་དུ་དྭང་བླངས་རང་གི་ཞབས་ཕྱི་ཞུ་འདོད་ཅིག་ཚོགས་པ་ཅིག་ཡིན་གི་ལ་ཨ་འདི་ནང་ལ་ད་ག་རེ་ཞུ་གོ་རེད་འདི་ཉར་ན་ད་ཚོགས་མི་ཚོགས་པ་འགོ་བཙུགས་ནས་ད་ལྟ་ད་ང་ཚོ་དེབ་དེབ་སྐྱེལ་བྱས་ནས་ཚོགས་པ་གཞུང་ལ་ཡ་དེབ་སྐྱེལ་བྱས་ནས་ད་ང་ཚོ་ཉིས་སྟོང་ཉི་ཤུ་རྩ་གཅིག་ལ་དེབ་སྐྱེལ་བྱས་རེད་དེའི་རྗེས་ལ་ང་ཚོ་ད་ཚོགས་གཙོ་ཚོགས་གཞོན་ཡ་གཅིག་བྱུང་རེད

ཧྥ་རན་སི་གི་གཞུང་དང་མི་མང་གི་དངོས་གནས་སྲིད་བྱུས་ཧང་སངས་ཡག་པོ། སྤྱི་བཏང་ནས་སྤྱི་ཚོགས་ཀྱི་ཞབས་ཕྱིའི་བར་ལ་ཡང་ཐོང། གཅིག་དངོས་གནས་སྐོར་ལ་ག་འདྲས་འདྲ་གཅིག་ལུང་པ་ག་བ་ལ་རོགས་པ་སློང་བར་འགྲོ་ན་མི་ག་འདྲས་ཅིག་ལ་རོགས་པ་སློང་བས་ན་ཁོང་ཚོས་གི་བརྒྱ་ཆ་བརྒྱ་ཐམ་པ་སེམས་ད་ག་རེ་ཞུ་གོ་རེད། ལམ་སྟོན་གང་དྲག་དྲག་གང་ཡག་ཡག། དེ་འདྲའི་དངོས་གནས་ཀྱི་ཚོར་བ་ཤུགས་ཆེན་པོ་ཅིག་བྱུང་སོང། ད་དངོས་གནས་དྲང་གནས་ཀྱི་ད་ཧྥ་རན་སི་ནང་ལ་ཡོད་པའི་ཨ་ནི་ཧྥ་རན་སི་མི་རིགས་ཚང་ཁ་རུ་ད་ཚང་མ་ལ་ཡང་སྙིང་ཐག་པ་ནས་ཐུགས་རྗེ་གནང་དེ་ག་ནང་བཞིན་གཞུང་གི་ཧང་སངས་ཀྱི་ད་རྒྱབ་སྐྱོར། ཨ་ནི་ད་ལྟ་ད་ཧྥ་རན་སི་ནང་ལ་བཞུགས་པའི་ད་བོད་མི་ཚང་མ་ལ་ཡང་ཨ་ནི་གང་ཅི་གི་ཐོག་ལ་ཡང་ན་ང་རང་ཚོ་གི་ད་དེ་དེ་རེད་གཙོ་བོ་དེ་ང་རང་ཚོ་ད་གོང་ས་མཆོག་སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ང་ཚོ་དེ་འདྲའི་སྐྱབས་བཅོལ་རག་ཡག་དང་ཟ་ཡག་འཐུང་ཡག་རག་ཡག་ཚང་མ་ཁོང་གི་བཀའ་དྲིན་ལ་བརྟེན་ནས་ད་འདི་ལྟར་ང་ཚོ་གསལ་པོ་གསལ་རྐྱང་ཞིག་རེད་དེ་ག་ནང་བཞིན་ང་རང་ཚོ་མི་མང་ཚོ་ཡ་དངོས་གནས་སེམས་ཤུགས་དང་ལྷག་བསམ་དང་གང་ཅི་ཐོག་ལ་ཡིན་ན་ཡང་ད་ང་ཚོ་དེ་འདྲའི་ཅིག་སྐོར་ར་ཚོགས་པ་ཆགས་ཡ་འདི་ང་ང་ཚོ་མི་དམངས་ཀྱི་ཡ་སེམས་ཤུགས་རང་གི་ཨ་ནི་དེ་འདྲས་ཅིག་ང་རང་གི་ཚོར་བ་ད་ག་རེ་ཞུ་གོ་རེད་དེ་འདྲས་ཅིག་མཐོང་གི་འདུག་ལ་ང་རང་ཚོ་ལ་ད་དངོས་གནས་དྲང་གནས་ཀྱི་ད་ཅིག་ཕ་མ་བཟང་པོ་གི་བསླབ་བྱ་ད་ཚང་མ་འཛོམས་བསྡད་པའི་ཅིག་གི་ད་ཚོགས་པ་དེ་འདྲས་ཅིག་ད་མིའི་ལུང་པ་ལ་དེ་འདྲས་དུས་ཚོད་བཏོན་དཀའ་ལས་ཁག་པོ་ཞུ་ཡིན་ནས་ཀྱི་ད་ཅིག་སོ་སོ་གི་མི་རིགས་ལ་ཞབས་ཕྱི་ཞུ་ཡ་འདི་ལ་ལྷག

རྣམ་རྒྱལ་ཚེ་རིང་ལགས་ཁྱེད་བྱམས་བརྩེའི་ནུས་སྟོབས་ཚོགས་པ་གསར་འཛུགས་གནང་མཁན་དང་བོད་ཀྱི་རིག་གཞུང་གཅེས་འཛིན་སློབ་གྲྭ་གོ་སྒྲིག་ཞུ་མཁན་ཞིག་རེད་བསྡད་འདུག་དེ་བྱས་ཡོང་དུས France ནང་ལོགས་ལ་ད་བོད་ཡིག་སློབ་གྲྭ་དེ་འདྲ་བཙུགས་ཡོང་གི་ཡོད་རེད་བོད་པ་མང་རུ་མང་རུ་འགྲོ་གི་ཡོད་རེད། སྤྱི་བཏང་ད་ལྟ France ནང་ལོགས་ལ་རྣམ་རྒྱལ་ཚེ་རིང་ལགས་ཁྱེད་ཀྱིས་གཟིགས་པ་ཡིན་ན་བོད་མི་གསར་འབྱོར་བ་གསར་པ་དང་ཨ་ནི་ཕ་གི་ལ་ད་ལྟ་རྙིང་པ་ཟེར་ན་རེད་ཡོད་བཞིན་པའི་དེ་ཚོ་ཚང་མ་གི

དེ་ནས་ད་ལྟ་རྡོ་རྗེ་དྲ་འདི་གའི་དྲི་བ་དང་ང་ཚོ་གཟའ་ཧྥ་རན་སིའི་མི་སེར་གྱིས་ཧྥ་རན་སི་ལ་འབྱོར་ཚར་ནས་དཀའ་ངལ་ག་རེ་ཡོད་རེད་ཟེར་ན་ད་སྤྱིར་བཏང་གི་ང་ཚོ་དཀའ་ངལ་ཆུང་ཙག་ཆུང་ཙག་རེ་ཡོད་རེད་དེ་ཧྥ་རན་སི་ལ་འབྱོར་ཚར་ན་དཀའ་ངལ་ཆེན་པོ་དེ་འདྲ་ཞེ་དྲག་ཡོད་མ་རེད་ད་དེ་ནོར་དཀའ་ངལ་ཏོག་ཙམ་ཏོག་ཙམ་ད་ད་ལྟ་གོང་ནས་ཨ། སྐོར་ར་ཚོགས་པ་གི་རྣམ་པ་བྱས་ན་རྣམ་པ་ཚོ་གསུངས་པ་ནང་བཞིན་ཁོ་རང་ཡིག་ཆ་འགྲོ་སྟངས་རེད་ཡིག་ཆ་དུས་ཚོད་དང་ཨ་ནི་སློབ་གྲྭ་འགྲོ་སྟངས་ཀྱི་དུས་ཚོད་དཀའ་ངལ་ཏོག་ཙམ་ཏོག་ཙམ་ཡོད་རེད་ཡིན་ནས་དེ།

མ་ཡིན་པར་གི་ད་སྣང་དག་པའི་གེགས་རང་དབང་དང་བྲལ་བ་ཨ་ནི་གཅིག་ད། གཞན་དབང་གི་བཙན་གནོན་འོག་གནས་མ་ཐུབ་པའི་སྐྱབས་བཅོལ་བྱུང་ནས་ནི་ཚང་མ་ལ་ཨ་ནི་ལྟ་སྟངས་འདྲ་མཉམ་ཨ་ནི་ཀྱི་བྱང་ཚད་ཀྱི་ཀྱོག་སྟངས་འདྲ་མཉམ་འགྲོ་བ་མི་གི་གཅིག་མཚུངས་ཨ་ནི་དུས་ཚོད་ཀྱི་བདེ་སྡུག་སྣང་ཤར་ཚང་མ་ལ་གཟིགས་སྐྱོང་བྱེད་སྟངས་དེ་ཚོའང་ཧང་སང་དགོས་རེད་དེ་འདྲ་གི་དཀའ་ངལ་ཆེན་པོ་དེ་འདྲ་ངེད་ཀྱིས་ཅི་ཡོད་མཐོང་གི་མེད། ད་སྤྱི་ཡོངས་ཀྱི་ང་ཚོ་ཚོགས་པ་ད་ཚང་མ་དེ་གལ་ཆེན་པོ་རེད་བསམ་ཚོགས་པ་བཟོས་ན་ཚང་མ་གིས་སོ་སོ་གི་ལྟ་གྲུབ་ཅིག་དང་དམིགས་ཡུལ་ཅིག་དང་ཨ་ནི་སོ་སོ་གི་འདུན་པ་ཅིག་དང་ཕན་པ་ཅིག་གི་ཐོག་ནས་བསམ་བློ་བཏང་སྟེ་ཚོགས་པ་གང་ཞིག་ཡིན་པའི་དེ་ན་དྲང་པོ་དང་བདེན་པ་དང་ལྷག་བསམ་རྣམ་པར་དག་པ་ཐོག་ནས་ཁ་ཞེ་གཉིས་མེད་ཨ་ནི་ཇོ་བོ་ངོས་འདི་མེད་པ་ཨ་ནི་ཅི་ད་ཁྱོད་ནོངས་བསམ་སོང་གི་སོ་སོ་ལ་ཅིག་ཁེ་ཕན་མ་ཡིན་པ་གཞན་དོན་འབའ་ཞིག་བསམ་ཐུབ་པའི་ཡིན་དེ་ཚོགས་པ་ཆེན་པོ་ཅིག་ཡོད་པའི་ན་དེ་ལུས་ངན་རང་རེད་བསམ་པའི་ཨ་ནི་ལྷག་པར་དུ་ཚོགས་པ

ད་ད་ལྟ་ཡང France ལ་ཅིག་ཡེ་ཤུ་གི་དེ་འདྲ་ཡོད་ས་རེད་བ་ཡེ་ཤུ་གི་ཚོགས་པ་དེ་འདྲ། དཔེར་ན་རྡོ་དཀར་པོ་ཟེར White Stone ཟེར་དེ་འདྲ་ཅིག་གི་ཡང་བོད་པ་ཚོ་ལ་རོགས་པ་བྱེད་གི་ཡོད་རེད་ཟེར་དེ་འདྲ་ཅིག་འདུག་ད་ཡང་ཁྱེད་རྣམ་པ་ཚོ་གི་ད་འདི་སྐབས་སུ་དཀའ་ངལ་ཡོད་མ་རེད་གསུང་གི་འདུག་ད་ཡིན་ན་ཡང་སྔོན་མ་ཡང་ང་ཚོས་ད་ལོ་འགའ་ཤས་ཀྱི་སྔོན་ལ་རེད

སྐྱབས་བཅོལ་མང་དྲགས་པའི་དཀའ་ངལ་དེ་འདྲའི་འཕྲད་པ་འདྲ་བོ་དེ་འདྲའི་གི་ཡོང་གི་ཡོད་རེད་པས་ལ་བློ་བཟང་ལགས་མུ་མཐུད་ཅིག་གསུངས་དང། ཨ་ལས་བློ་བཟང་ཨ་ནི་དང་པོ་དེ་ལ་ཡ་ད་རྒན་ལགས་ཀྱི་དྲི་བ་དེ་ལ་ཨ་ནི་སྤྱི་བཏང་གི་ད་དེར་ལུང་པ་དེ་ལ France གི་ལུང་པ་དེ་ལ་སྐྱབས་བཅོལ་ལ་རོགས་པ་བྱེད་མཁན་ཚོགས་པ་ཁག་འདུས་ཡོད་རེད་ད་ང་ཚོ་ད་བོད་པ་ཚོགས་པ་ད་སྤྱི་བཏང་ནས་ད་དེ་འདྲའི་ཚོགས་པ་མང་པོ་ཞེ་པོ་ཅིག་ཡོད་རེད་ད་ག་ནང་བཞིན་གིས་ད་བོད་པ་རང་གིས་ད་ང་ཚོ་བོད་ཅིག་ཅིག་ལ་ཡ་རོགས་པ་བྱེད་མཁན་ཕལ་ཆེར་ད་ང་རང་གོ་ཡ་བྱས་ན་འདི་ཀོ་ར་ཚོགས་པ་འདི་ཐེངས་མ་དང་པོ་རུ་ཅིག་ཆགས་ཡོད་ས་རེད་ཨ་ནི་འདི་ནང་བཞིན་ཡ་ད་ད་ང་ཚོ་ཁ་བཏགས་དཀར་པོ་ལབ་མཁན་ཚོགས་པ་ཅིག་ཡོད་རེད་འདི་ཡི་སྤྱི་བཏང་གིས་བོད་པ་ལ་ཡ་རོགས་པ་བྱེད་མཁན་ཚོགས་པ་ཅིག་རེད་ཨ་ནི་ནམ་ཞག་རྒྱུན་དུ་ཡ་དབུ་ནས་ད་འདི་ན་ན་ཧྥ་རན་སི་ན་བཞུགས་མཁན་ཨ་ནི་ད་མི་རྙིང་པ་ཁོ་རང་ཚོ་གི་བསླབ་བྱ་བཟང་པོ་ལ་བརྟེན་ནས་ད་ཁོ་རང་ཚོ་ཚང་མ་གིས་ད་དེ་ག་ནང་བཞིན་ཧྥ་རན་སི་ན་བཞུགས་མཁན་ཨ་ནི་ད་ད་ང་ཚོ་ད་ས་གནས་འགོ་འཛིན་ས་གནས་ཀྱི་སྐུ་ངོ་རེད་ད་ག་ནང་བཞིན་གྱི་ང་རང་ཚོ་ཡུ་རོབ་ཀྱི་སྤྱི་འཐུས་སྐུ་ངོ་ཐུབ་བསྟན་ལགས་རེད་ཨ་ཚང་མ་གི་ད་ལམ་སྟོན་ད་ཅིག་ཁོ་རང་ཚོ་གི་ཚང་མ་གི་དེ་འདྲས་གི་ཅིག་བཟང་ད་ག་རེ་ཞུ་དགོས་རེད་ཚང་མ་གི་རྒྱབ་སྐྱོར་ད་ལམ་སྟོན་ཅིག་བྱེད་བྱས་ནི་ང་ཚོ་འདུག་ཆགས་པ་རེད་ཨ་ནི་ཚོགས་པ་ད་མང་པོ་ཞེ་པོ་ཅིག་ཡོད་རེད་བོད་པ་བོད་པ་ག་ག་རེ་ཞུ་དགོས་ད་རོགས་པ་བྱེད་མཁན་ཅིག་སྐྱབས་བཅོལ་བ་ལ་དངོས་གནས་ཚོགས་པ་མང་པོ་ཞེ་པོ་ཅིག་ཡོད་རེད་ཨ་ནི་དེ་ཚོ་ཚང་མ་ལ་ཡ་ཨ་ནི་རྗེས་སུ་ཡི་རང་ཞུ་ཡོད་ད

དང་པོ་དེ་ལ་འདི་ཞུ་བ་ཡིན་ད་གུར་ནང་ལ་སྡོད་མཁན་སྤྱི་བཏང་ནི་བོད་པ་གཅིག་པུ་མ་རེད་གང་འདྲ་ཡོད་རེད་བོད་ད་སྐྱབས་བཅོལ་ད་ག་འདྲ་བོ་ཅིག་ན། ཚང་མ་དེ་དང་པོ་སླེབས་ཐང་འགྲོ་ཅི་ང་རང་ཚོ་ང་འདྲ་བོ་ཆ་བཞག་ན་ཡ་ན་རེད་སྐྱབས་བཅོལ་བོད་པ་ག་འདྲ་བོ་ཅིག་སླེབས་ན་རེད་སྐྱབས་བཅོལ་ག་འདྲ་བོ་ཅིག་སླེབས་ན་རེད་མང་ཆེ་བ། ད་སོ་སོ་རུ་སྤུན་ཀྱག་ད་གྲོགས་པོ་གྲོགས་མོ་འགྲོ་ས་ཡོད་ན་ད་དཀའ་ངལ་སེ་གེ་ཡོད་མ་གཏོགས་རང་འགྲོ་ཡ་ཁོ་རང་ཚོ་འགྲོ་ས་ཡོད་རེད་བ། ད་སྤུན་ཀྱག་ད་ང་འདྲ་བོ་ཆ་བཞག་ན་ད་དེ་དང་པོ་སླེབས་དུས་ཙམ་པ་ལ་སུ་གང་མེད་གྲོགས་པོ་གྲོགས་མོ་མེད་སྤུན་ཀྱག་མེད་ངོ་ཤེས་པ་མེད་དངོས་གནས་དྲང་གནས་གི་དཀའ་ངལ་འཕྲད་སོང་དཀའ་ངལ་འཕྲད་དུས་ཙམ་པ་ལ་དེ་དུས་ཙམ་པ་ལ་ཡ་དངོས་གནས་གི་ད། བོད་པ་ཟེར་མཁན་དེ་གི་གཅིག་གཅིག་ལ་རོགས་པ་བྱེད་བྱས་ཨ་ནི་ད་ག་ནང་བཞིན་གྱི་དབྱིན་ཇི་འདི་ཚོས་གི་ད་གཅིག་གཅིག་ལ་རོགས་པ་བྱེད་ཁོ་རང་ཚོས་གི་ད་བོད་པ་མིན་པ་ཙམ་གི་ཁོ་རང་ཚོས་གི་ད་འདི་ང་རང་ཚོ་ལ་ཡ་རོགས་པ་བྱེད་བྱས་དངོས་གནས་ཁོ་རང་ཚོས་གི་ད་སེམས་གཏིང་ནས་ད་དེ་འདྲའི་ཞིག་གི་ད་ཁ་ལོ་བའི་ཚོར་བ་ཤུགས་ཆེན་པོ་ཞུ་བཞིན་ཡོད་རོགས་ལ། ཨ་ནི་ད་ལྟ་རྒན་ལགས་ཀྱིས་ད་ལྟ་ག་རེ་གསུངས་འདུག་ད་ལྟ་དེ་ག་ས་རེད།
དྲི་བ་དེ་ག་རེ་རྒན་ལགས་སྐུ་ཅིག་ག་རེ་དགོངས་ཚུལ་གསུངས་ད་སྐྱབས་བཅོལ།

ཨོ། ད་ད་འདིའི་ཀུ་ཅོ་ག་རེ་ཞུ་དགོས་རེད། ད་འདིའི་ད་སྐྱབས་བཅོལ་ད་ད་ཅིག་ཧྥུ་རན་སི་ནང་ད་ཚང་མ་ལ་འདྲ་མཉམ་རེད། ད་ག་ནས་སླེབས་ནས་དཀའ་ངལ་སུ་འཕྲད་ནས་དེ་དག་རང་ལ་ཧྥུ་རན་སི་གཞུང་གིས་མི་མང་གིས་རོགས་པ་གནང་གི་ཡོད་རེད། ད་འདི་ག་འདྲས་རེད་ཞེས་མང་པོ་སླེབས་ཡོད། ད་འདི་ག་ལུང་པ་ག་བ་ནས་སླེབས་ཡོད། ད་འདི་དང་ང་ཅིག་ཏག་ཏག་ཅིག་ཞུ་ཐུབ་ས་མ་རེད་ར། ད་འདི་ད་ཡིན་ནའི་གི་སྐྱབས་བཅོལ་སླེབས་ནི་སླེབས་ཀྱི་ཡོད་རེད་ད་ད་ག་ནང་བཞིན་སྐྱབས་བཅོལ་ནང་ནས་མ་འདྲ་དངོས་གནས་སྐྱབས་བཅོལ་ནང་ནས་ད་ང་ཚོ་བོད་པ་ལ་དངོས་གནས་ལྟ་སྟངས་ལོགས་ཀ་ཅིག་ཡོད་པ་འདི་ཏན་ཏན་ང་རང་གི་ཚོར་བ་གསལ་པོར་ཅིག་མཐོང་གི་འདུག་ག་ཅིག་ན་དངོས་གནས་ད་ཅིག་ག་ག་རེ་ཡིན་ནའི་གི་བོད་པ་ལ་དངོས་གནས་ད་ག་ལ་གོ་སྐབས་དང་ག་རེ་ཡིན་ནའི་གི་ལྟ་སྐྱོང་དང་རོགས་པ་བྱེད་མཁན་དང་འདི་འདྲས་དངོས་གནས་དཔེ་མང་པོ་འདུག་ད་ལྟ་ད་ག་ནང་བཞིན་གྱི་བོད་པ་ལ་ད་ལྟ་ཨ་མ། ཨིན་ཇིའི་ཨ་མ་ལགས་ཅིག་ཡོད་རེད་ཨ་མ་ལགས་འདི་ད་ཕལ་ཆེར་ད་བོད་པར་རོགས་པ་རོགས་པ་བྱས་འདི་ད་ལོ། ད་བཅུ་བཅོ་ལྔ་འགྲོ་ར་ཨ་མ་མིང་ལ་ཨ་མ་འདི་མིང་ལ་ཨོ་མ་ཨོང་ཡེད་ལ་རེད་དོ་ཁོ་རང་གི་དང་བླངས་ཀྱི་ཐོག་ད་དེ་འདྲས་གི་བོད་པ་ལ་ཡ་གསར་པ་སླེབས་མཁན་ཚོ་ལ་ད་ལམ་སྟོན་བྱེད་བྱེད་རོགས་པ་བྱེད་བྱེད།

མི་ད་ཉིས་སྟོང་བཅུ་དགུ་ནང་ད་མི་ད་བདུན་བརྒྱ་སོ་བཞི་ད་དང་ཚང་མ་ཡང་དེ་འདྲ་འདྲ་བྱུང་སོང། དེའི་རྗེས་ལ་ནི་ཉིས་སྟོང་བཅུ་དགུ་ཉི་ཤུ་ལ་ནི་མི་བརྒྱ་བརྒྱ་དང་ལྔ་བཅུ་ཉིས་བརྒྱ་ད་དེ་འདྲ་འདྲ་བྱས་བྱས། ད་ད་ག་འདྲ་ད་ད་ཁ་གྲངས་འདི་ད་ལྟ་ང་ཚོ་ཁ་གྲངས་ཨ་ནི་དོན་གཅོད་ཀྱིས་ཨ་ནི་འདུག་ཅིག་གསུངས་སོང་དེ་ཁ་གྲངས་ཨ་ནི་མི་གཅིག་ཁྲི་ད་གཅིག་ཁྲི་ལྔ་སྟོང་དྲུག་སྟོང་ལོ་ཞིག་གསུངས་ཀྱི་འདུག་ད་ཡིན་ནའི་ང་འདི་བརྟན་པོ་ཞུ་ཐུབ་ས་མི་འདུག་ལགས།

དབྱིན་ཇི་གི་སྐད་ཐོག་ནས་ད་ལྟ་ཁྱེད་དབྱིན་ཇི་སྐད་ཟེར་ན་ཧྥ་རན་སི་ཡང་སྐད་ཡིག་སློབ་ཁྲིད་ཅིག་གནང་གི་ཡོད་ས་རེད་པ། ཧྥ་རན་སི་ལ། སྐད་ཡིག་དེ་མ་ཤེས་པ་ཡིན་ན་ཨ་ནི་ཞེ་དྲག་འདྲ་པོ་གང་ཡང་ཡོད་མ་རེད་པས་ལས་ཀ་རག་ཡ་དཀའ་ལས་ཁག་པོ་ཅིག་དང། སྐད་ཡིག་དེ་ད་ཧྥ་རན་སི French གི་སྐད་ཡིག་ཤེས་ནས་ཧྥ་རན་སི་ལ་ཡོང་མཁན་དེ་ཕལ་ཆེར་དཀོན་པོ་ཡིན་གྱི་རེད་མང་པོ་ཅིག་ཕ་གིར་སླེབས་ཡོད་ཙང་དེ་གཞི་ནས་ཡོང་ཡ་དེ་ད་ཁྱེད་རྣམ་པ་ཚོ་ད་ལྟ་དེ་རོགས་པ

language is very important. for the new Tibetans to come first because all the paper administration work is quite tough even for us French. So for Tibetan is quite hard, like harder than others. And secondly, also I feel that um, Tibetans should

འཚོ་གནས་དང་ཨ་ནི་དེ་འདྲས་ཀྱི་ཐོག་ནས་ཕར་ཅིག་གནས་ཐུབ་ཡག་དེ་དཀའ་ལས་ཁག་པོ་རེད་དེ་ཡོད་རེད French སྐད་དེ་ཨང་དང་པོ་དཔེ་མི་སྲིད་གལ་ཆེན་པོ་རེད་ལགས་ཨ་ནི་ད་ལྟ་དེ French སྐད་དེ་ཡོང་མཁན་ཁོ་རང་ཚོ་ལ་དཀའ་ལས་ཁག་པོ་ཅིག་ཡིན་པ་མ་ཚད་ཨ་ནི་ཕ་གི་ལ་སྡོད་མཁན་དེ་ཚོ་ལ་ཡིན་ན་ཡང French སྐད་དེ་ཡིག་ཆ་དེ་ཚོ་ཚང་མ French སྐད་ཐོག་ལ་བཤད་དེ་དགོས་དུས་ཨ་ནི་དེ་དཀའ་ལས་ཁག་པོ་ཡོད་རེད་ཟེར་གཙོ་བོ་དེ་གསུངས་སོང་ལགས།

ཕ་མ་གཅིག་པུ་ཡོད་མཁན་དེ་ཚོ་ལ་རོགས་རམ་ཡོད་རེད་ཨ་ནི། ག་ས། ལས་ཀ་མ་བྱེད་མཁན་དེ་ཚོ་ལ་རོགས་རམ་ཡོད་རེད་སྤུ་གུ་གསུམ་སྤུ་གུ་མང་པོ་ཡོད་མཁན་དེ་ཚོ་ལ་རོགས་རམ་ཡོད་རེད་ཨ་ནི། སློབ་གྲྭ་འགྲོ་མཁན་སྤུ་གུ་ལ་ཡང་རོགས་རམ་ཡོད་རེད་དངུལ་འདི་ཚང་མ CAF གི CAF ལས་བརྗོད་རེད་དངུལ་འདི་རོགས་པ་བྱེད་དགོས་རེད། ད་རོགས་རམ་འདི་འདྲ་གཅིག་རག་གི་ཡོད་ན། དཔེར་ན་གོ་ཡ་ལ་སྐབས་སྐབས་ལ་ཡང་ཁ་ན་ཌ་དང་དེ་ཚོ་འགའ་ཞིག་ལ་བོད་པ་ཚོ་གི་ལས་ཀ་བྱེད་ཡས་ཀི་ཚུལ་དེ་རོགས་རམ་དེ་རང་ཟས་བྱས་ནས་ཅིག་ཡང་སོ་སོ་འགྲོ་སོང་བཏང་མཁས་པོ་འདྲ་བོ་བྱས་བྱས་པ་མ་ཚད་ད་དུང་ལྷག་བསྡད་ཡ་འདྲ་བོ་དེ་འདྲ་རོགས་རམ་རང་བརྟེན་ནས་གཞན་གི་ལས་ཀ་དངོས་སུ་མི་འགྲོ་ཡས་ཀི་དེ་འདྲ་ཡང་གནང་གི་ཡོད་ས་རེད་ཧྥ་རན་སི་གི་ད་བོད་མི་སྐྱབས་བཅོལ་བ་དེ་ཚོ་གི་སེམས་ཁམས་ཟེར་ན་རེད་ན་ཅིག་གཟིགས་ཕྱོགས་ལྟ་སྟངས་དེ་ག་འདྲ་འདྲ་བོ་ཅིག་ཡོད་རེད་དཔེར་ན་སྐྱབས་བཅོལ་ལ་ཅིག་རོགས་རམ་འདི་ལ་རང་བརྟེན་ནས་བསྡད་ནི་མཁན་དེ་འདྲ་རེད་པས་རོགས་རང་འདི།

དེང་སང་ཚང་མ་གསར་པ་བཟོས་ས་ནི་མ་ཡིན་ན། ག་རེ་ལབ་ན་ཨ་ནི་མི་དེ་ཚོས་ལས་ཀ་མ་བྱས་བསྡད་བསྡད་ན་ཨ་ནི་རོགས་རམ་ར་ར་ར་ར་ར་ཨ་ནི་གཞུང་གིས་ད་དངུལ་དེ་ཚོ་མར་མར་མར་འདི་ཆག་གི་རེད་པ་ཉུང་ཉུང་ཆགས་ཏོག་གོང་པོ་ད་ཁོང་ཚོ་གི་གསར་པ་བཟོས་རེད་རེད་གསར་པ་བཟོས་ཏོག་གོང་པོ་མི་དེ་ཚོ་ལས་ཀ་ལ་མ་འགྲོ་ན་ཁོང་ཚོ་གི་ད proof སྟོན་དགོས་རེད་ལས་ཀ་བཙལ་གྱི་ཡོད་ལབ་ནི་ལས་ཀ་བཙལ་གྱི་ཡོད་ལབ་ནི proof སྟོན་དགོས་རེད་འོ་མེད་ན་རོགས་རམ་ཆག་གི་རེད།

ལགས་སོ་ལས་ཀ་དེ་གལ་ཆེན་པོ་འདུག་གཅིག་རྒྱ་མིའི་ཟ་ཁང་གསུངས་ཡོང་དུས་ཡང་ཉེ་སྔོན་བོད་པ་གཅིག་རྒྱ་མིའི་ཟ་ཁང་ནང་ལོགས་ལ་བསད་པའི་གི་གནས་ཚུལ་དེ་འདྲ་གཅིག་བྱུང་ཡོད་རེད france ལ། འདི་སྐོར་ལ་ཡང་ཁྱེད་རང་ཚོ་སྐོར་བ་ཚོགས་པ་གི་དམིགས་བསལ་ཡང་རོགས་པ་གནང་ཐུབ་ཡ་འདྲ་པོ་དེ་འདྲ་ག་རེ་བྱུང་ཡོད་ན་དེ་སྐོར་ལ་ད་ལྟ་ཡང་ཅིག་ཁ་མཆུ་འགྲོ་གི་ཡོད་པའི་གི་སྐོར་ལ་སྐད་ཆ་བྱེད་ཀྱིན་འདུག་དེ་འདྲ་ག་འདྲ་རེད་ཚོགས་གཙོ་བློ་བཟང་ལགས་གཅིག་གསུང་རོགས་བྱེད་ད། ཁྱེད་ཀྱི་སྐད་དུ་གོ་ན། ཚོགས་གཙོ་བློ་བཟང་ལགས། ལ་བ་དང། ད་དང་པོ་དེ་ལ་ཅིག་ང་རང་ཚོ་འདི་འདྲའི་གནས་ཚུལ་འདུག་འདི་རྒྱ་མི་གིས་ནི་བོད་པ་ཞིག་བསད་བྱས་ང་རང་ཚོ་ད་སྐོར་བ་ཚོགས་པ་མ་རེད་ད་ག་ནང་བཞིན་གྱི France གཅིག་པུ་མ་རེད་ཡོ་རོབ་ཆ་ཚང་ལ་ཡང་ཡོ་རོབ་ནང་བཞུགས་མཁན་བོད་མི་ཚང་མ་ཡང་རྡོག་རྩ་གཅིག་སྒྲིལ་གི་ཐོག་ནས་འདི་འདྲའི་ལས་འགུལ་སྤེལ་བྱས་དངོས་གནས་ནི་ད་ལྟ་ད་ལྟ་ཚོད་ལ་ཆ་བཞག་ན་རྒྱ་མི་འདི་ཚོ་དངོས་གནས་བོད་པ་ལ་ཡང་ལག་པ་འཆང་དུས་ཙམ་པ་ལ་བསམ་བློ་བརྒྱ་བཏང་དགོས་ཡག་ཅིག་ང་ཚོ་བོད་མི་ཚང་མ་གིས་ཁ་ཕྱོགས་ལ་ད་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་ཐུགས་བསེ་ལས་འགུལ་ཤུགས་ཆེན་པོ་ཞེ་པོ་ཅིག་སྤེལ་ཡོད་རེད་དེ་ནང་ནས་དངོས་གནས་ད་དྲང་གནས་ཀྱི་ད་ང་ཚོ་ད་སྒང་ལ་བཞུགས་མཁན་བོད་རིགས་ཚོགས་པ་རེད་དེ་ནང་བཞིན་གྱི་ད་ཚོགས་པ་ཅིག་གང་ཡོད་ནི་རེད་ཚང་མ་གི་ཚང་མ་གི་ནུས་པ་མཉམ་སྤུངས་གི་ཐོག་ནས་ད་དེ་འདྲའི་ཅིག་ལས་འགུལ་སྤེལ་ཡག་ཅིག་བྱུང་བ་དེ་དངོས་གནས་ཚང་མ་གི་དེ་ང་ཚོ་ཧྥ་རན་སི་ནང་བཞུགས་མཁན་ཅིག་ཁོང་ཚང་མ་གི་འདི་ལ་ཡང་རྒྱབ་སྐྱོར་ཧང་སང་ཡས་ནུས་པ་ཆེན་པོ་ཞུ་ཞུ་ཞུ་ཞིག་བཏོན་གནང་པ་ཁ་ཤ་ནུས་པ་ཆེན་པོ་ཅིག་བཏོན་གནང་སོང་ཞུ་ཡ་ཡིན་རེད་བ་ཨ་ནི།

ལགས་སོ་ད་ལྟ་ང་ཚོ་སྐོར་བ་ཚོགས་པ་ཉིས་སྟོང་བཅུ་དགུ་ནི་འགོ་ཚུགས་རེད། དེ་ཡིན་ཙང་དེ་འདྲ་ང་ཚོ་སྐོར་བ་ཚོགས་པ་དེ་ཡིག་ཆ་དང། ཨ་ནི་སྤུ་གུ་སློབ་སྦྱོང་ལབ་ཡ་དང་དེ་ཚོ་ཚང་མ་ལ་ང་ཚོ་གིས་ཡང་ཉམས་མྱོང་ཐོག་ནི་ཨ་ནི་ང་ཚོ་མི་ལ་རོགས་པ་བྱས་ཡོད་རེད། ད་དེ་འདྲ་དེ་འདྲ་ཁྲིམས་འགལ་ཅིག་དེ་དེ་འདྲ་དེ་འདྲ་མི་བསད་བྱུང་ལབ་ཡ་དང་དེ་ཚོ་ཡར་ཁྲིམས་ལ་འགྲོ་ལབ་ཡ་དང་དེ་ཚོ་ཆ་ཚང་ད་ང་ཚོ་ལ་དེ་འདྲ་འདི་ལ་ཉམས་མྱོང་ཡོད་མ་རེད།

ཡིག་ཆ་གཅིག་པོ་མ་རེད་ད་ང་ཚོའི་ཡིན་ན་ད་ཁྲིམས་ལ་སྐོར་ནས་ང་ཚོ་ཁྲིམས་སྐོར་ལ་ང་ཚོ་དེ་འདྲ་ཡག་པོ་ཤེས་ཀྱི་ཡོད་མ་རེད་ཁོ་རང་ཚོགས་པ་ཀྱི་དེ་ཡིན་ཙང་ང་ཚོ་ཁྲིམས་སྐོར་ལ་དེ་འདྲ་ང་ཚོ་ཡག་པོ་ཤེས་ཡས་འདྲ་བོ་དང་ང་ཚོ research བྱས་ཐབས་ཤེས་གཏང་གི་ཡོད་རེད་ཐབས་ཤེས་བཏང་བ་ཡིན་ན་ཨ་ནི་འདི་ལ་ང་ཚོ་གལ་སྲིད france ནང་ལ་ཁྲིམས་དེ་ཚོ་ཡག་པོ་ཤེས་པ་ན་འགྲོ་སྟངས་དང་ཆ་ཚང་ཤེས་པ་ཡིན་ན་ཨ་ནི་ང་ཚོ་རྗེས་མ་སྒོ་དབྱེ་བསྐྱངས་ནས་བོད་པ་ལ་རོགས་པ་བྱེད་ཀྱི་ང་ཚོ་གི་དམིགས་ཡུལ་འདི་འདྲ་ཡོང་སྲིད་པ་རེད།

ཅེས་བྱེད་མི་འགྱུར་ད་ལྟ་བོད་མི་ཟིན་ན་ཅེས་སྒྲོག་མི་འགྱུར་ཨིན་ཇི་མ་ཤེས་མཁན་འདི་འདྲའི་ཡོད་དུས་ཙམ་པ་ལ་ཏོག་ཙམ་དཀའ་ལས་འདུག་ཁོང་ཚོ་ལ French སྦྱང་ཡས་དང། ཨ་ནེ་ཁོང་ཚོ་ཡ་སློབ་གྲྭ་འགྲོ་ཡུན་ཐུང་བ་ན་ཁོང་ཚོ་གི་ཁ་ཤས་བོད་པ་མང་པོ་ཞིག་དེ་འདྲའི་དཀའ་ངལ་འཕྲད་ཡིན་ནའི་ཁོང་ཚོ་ཨུ་ཚུགས་བརྒྱབ་ནས་སློབ་གྲྭ་འགྲོ་གི་འདུག French སྦྱང་ཡས་ལ་ཁོང་ཚོ་སྐད་སྦྱང་ག་འགྲོ་གི་འདུག་ག་ད་ཡིན་ན་ཁོང་ཚོ་གི་ད་འུ་ཐུག་ནས་ཨ་ནེ་ཡ་སྦྱང་མ་ཐུབ་ཀླད་པ་ནང་ལ་ཡག་པོ་འཇུས་མ་ཐུབ་དེ་འདྲའི་དཀའ་ངལ་འཕྲད་མཁན་མང་པོ་འདུག་དེ་ཡིན་ཙང་ཨ་ནེ་ད་ལྟ་བོད་པ་ཡང་མང་ཆེ་བ་ད་ལྟ། སྔོན་མ་བརྩིས་པ་ན་ད་ལྟ་སྔོན་མ་ནི་དེ་ལ་བོད་པ་ལས་རྒྱུ་དང་ད་ལྟ་བརྩིས་པ་ན་བོད་པ་ཕྱིས་སུ་ཡར་རྒྱས་ཞིག་འགྲོ་ཡོད་རེད་བོད་པ་ད་ལྟ Professional line ལ་སློབ་སྦྱོང་བྱེད་འདོད་མཁན་མང་པོ་འདུག་ལས་ཀྱི་ཐོག་ལའང། ལགས་སོ་ལགས་ད་ད་ང་རང་ཡིན་པ་ན་ང་རང་གི Professional line གང་ལབ་ན་སྨན་ཞབས་པ་རེད་དེ་ཡིན་ཙང་ད་ལྟ་བོད། nursing སྨན་ཞབས་པ་ལགས་སོ་ལགས་སོ། ལགས་སོ་ལགས། བོད་པ་མང་པོ་ཞིག་ད་ལྟ་སྨན་ཞབས་པ་གི་སློབ་སྦྱོང་བྱེད་བཞིན་པ་དང། ཨ་ནི་སློབ་སྦྱོང་གི་ནང་ལ་ཐབས་ཤེས་བཏང་བཞིན་པ་དེ་འདྲ་མང་པོ་ཞིག་འདུག། ལགས་སོ་ལགས། ཨ་ནི་དེ་གཅིག་པུ་མ་རེད Security ཡོད་རེད། ཨ་ནི་ད་ལྟ་སློབ་སྦྱོང་འདི་མེད་པ་ཡང་གཞན་དག་བྱེད་མཁན་མང་པོ་འདུག། ད་དེ་ཡིན་ཙང་ད་ལྟ་བོད་པ་དེ་ཚོ་ད་ལྟ་ཕྱིས་སུ་ཡར་རྒྱས་འགྲོ་བཞིན་པ་རེད་ད་ལྟ་སྔོན་མ་བརྩིས་ན་ད་ད་ལྟ

ང་ཚོ་ཕ་མ་ཕ་མ French སྦྱང་ཡས་ཨ་ནི་མཉམ་དུ་ལ་སྤུ་གུ་སྤུ་གུ་ད་ཕ་མ་དང་སྤུ་གུ་གཉིས་ཆ་ལ་ཡ་དུས་ཚོད་འཕྲོ་བརླག་མ་འགྲོ་བ་བྱེད་དོ་སྤུ་གུ་ཨ་ནི་བོད་ཡིག་ད་ང་ཚོ་རྒན་ལགས་དྭང་བླངས་པ་རྒན་སྐར་མ་ཆོས་སྐྱིད་དང་སྤེན་པ་ལགས་དགེ་འདུག་ཤ་ནི་གོ་སྒྲིག་པ་ནི་ཨ་ནི་འདི་བོད་ཡིག་བསླབ་གནང་གོ་རེད་ཨ་ནི་ད་ད་ང་ཚོ་ཨ་ནི་འདི་ན་དེ་ག་ནང་བཞིན། སྤུ་གུ། སྤུ་གུའི་བོད་ཡིག་ལ་བོད་ཡིག་བོད་ཡིག་བསླབ་ས་ལ་འདུག་བོད་ཡིག་བསླབ་ས་ལ་བསླབ་གྲྭ་ལ་འདུག་ཨ་ནི་གོ་སྒྲིག་བྱས་ཨ་ནི་མཉམ་དུ་ལ་ཕ་མ་ཚོ་ལ་ཡང French ཡིག་སྦྱང་དུ་བཏང་བ་ལ་དེང་སང་ཆ་བཞག་ན་ད་ཕ་མ་དང་སྤུ་གུ་ཉིན་རེ་ཉིན་རེ་བཞིན་མང་རུ་མང་རུ་འགྲོ་གི་འདུག་ལ་ད་ད་ལྟ་ང་ཚོ་ཆ་བཞག་ན་ཁང་པ་ཁང་པ་ཅིག་ད་ལྟ་ང་ཚོ་གླས་བཞག་ཡོད་རེད་ཁོ་རང་ཚོགས་པ་ལ་འདི་འདྲའི་དཔལ་འབྱོར་གྱི་འདི་འདྲའི་ད་ཅིག་རྒྱབ་སྐྱོར་དང་འདི་འདྲའི་ང་ཚོ་ལ་དངོས་གནས་ད་དྲང་པོ་ཞུས་པ་ན Euro གཅིག་སྟོང་ན་གཅིག་སྟོང་ང་ར་ཡོད་གཅིག་སྟོང་འགས་ཡོད་ཀྱི་མ་རེད།

གོ་སྒྲིག་པ་ནོར་བུ་ལགས་ལ་ངས་བྱོས་རེད་ཁོ་རང་གི་ཡང་དེ་ལས་ཀ་རག་ཡས་ཆེད་དུ་ལ་ཡང་ང་ཚོ་ད་ལྟ་ཤོག་གུ་ཅིག་བཟོས་འོ་དེ་མིང་ལ CV ལབ་ཀྱི་རེད་ཁོ་རང་གི་ཡང་དེ CV བཟོས་གནང་གོ་རེད་གང་ལྟར་ང་ཚོ་གཟའ་སྤེན་པ་ཉིན་མོ་འདི་ལ་ང་ཚོ་གི་ད French སློབ་གྲྭ་དང་བོད་ཡིག་སློབ་གྲྭ་དང་ཤོག་གུ་རོགས་པ་བརྩིས་ནས་ཧ་ལམ་ཙམ་མི་བདུན་ཅུ་བརྒྱད་ཅུ་ལ་ཡ་གཟའ་སྤེན་པ་རྐྱང་རྐྱང་གཅིག་ལ་ས་བོན་པོ་ཆ་བྱད་ཅིག་ལ་མི་ལ་ཡང་རོགས་པ་འདུག་སུ་ཆིད་དུ་གོ་འདུག་ལ། ད་ལྟ་འདིས་ང་རང་ཚོ་དངོས་གནས་བསོད་བདེ་བསོད་ནམས་ཡིན་བསམ་གྱི་འདུག་དེ་ག་ནང་བཞིན་གྱི་ཁོ་ར་ཚོགས་པ་གིས་ད་རྒྱུན་ལས་རྒྱུན་ལས་རྣམ་པ་རེད་ཁོ་ར་ཚོགས་པ་གིས་དག་ན་ཞབས་ཕྱི་ཞུ་བ་ད་ལྟ་བར་དུ་དངོས་གནས་དྲང་གནས་ཀྱི་ཕྱི་ཐང་ནས་ད་ང་རང་ཚོ་ལ་ཡང་དྭང་བླང་རང་གིས་ཞབས་ཕྱི་ཞུ་རན་མི་ཤེས། ད་འདི་འདྲའི་དམིགས་བསལ་གྱི་འདི་འདྲའི་ཁལ་ཁུ་ཞིག་ཡོད་མ་རེད་ལ། ཨ་ནི་མ་འོངས་པ་ལ་ང་ད་རེ་བ་ཅིག་ག་རེ་ཞུ་གི་ལབ་ན། ད་འདིས་ལས་ཀ་འདི་ལ་ཡང་མུ་མཐུད་ནས་ད་འགྲོ་ཡ་ལ་ཡང་ཨ་ནི་རྒྱབ་སྐྱོར། ད་ང་ཚོ་གཞུང་ལ་ཡང་རེ་བ་རྒྱག་བྱས་ཁོ་ར་ཚོགས་པ་གིས་ད་ལྟ་ཡང་ཤུ་གུ་དེ་ཚོ file དེ་ཚོ་ཡག་པོ་བཟོས་བྱས་ཨ་ནི་ཡང་གཞུང་ལ་ཡང་ད་ད་ཨ་ནི་ཡང་གཞུང་ནས་ཡང་གཅིག་ཡང་རོགས་སྐྱོར་རག་ཡ་གི་ཐོག་ལ་ཡང་ད་ལྟ་ང་ཚོ་ཨ་ནི་པ་སངས་ལགས་རེད་ཨ་ནི་དེ་ག་ནང་བཞིན་གི vice president རེད་ཨ་ནི་དེ་འཛིན་ད་ད་ང་ཚོ་བ་ཁོ་རང་ད་ད French ལབ་མཁན་འདི་ང་རང་ཁོ་ར་ཚོགས་པ་གི secretary རེད་ཨ་ནི་དེ་ག་ནང་བཞིན་གི་ཁོ་ར་ཚོགས་པ་གི་ཚོགས་གཙོ་ཁ་ས་དངུལ་གཉེར་ཡོད་རེད་གཉེར་པ་ཡོད་རེད་ཚང་མ་གི་ཧ་རུ་བ་རུ་གི་ཐོག་ནས་ཨ་ནི་ད་ད་ཡང་གཞུང་ལ་ཡང་ད་ད་ང་ཚོ་སྙན་ཞུ་རྒྱག་ཡ་གི་གཅིག་གཞུང་གི་ཐོག་ནས་ད་གཞུང་ནས་རོགས་སྐྱོར་རག་ཡོད་ན་ད་དེ་རོགས་སྐྱོར་དེ་ཧ་ལམ་ཧ་ལམ་ད་ཡུ་རོ་སྟོང་ཕྲག་འབུམ་ལྔ་བཅུ་ཁ་ས་སྟོང་ཕྲག་ལྔ་བཅུ་ནས་འབུམ་གཅིག་བར་དུ་ཡུ་རོ་གི་ད་ཧྥ་རན་སི་གི་གཞུང་གི་རོགས་དེ་ནས་རོགས་རམ་གནང་དགོས་རེད་དེ་འདྲ་གསུང་གི་འདུག་རོགས་གལ་སྲིད་ད་དེ་རོགས་རམ་དེ་ཨ་ནི་གལ་སྲིད་ང་ཚོ་ལ་ཡང་འབྱོར་སོང་ན་ཨ་ནི་ཁོ་ར་ཚོགས་པ་གི་དགེ་རྒན་ལ་ཡང་གླ་ཆ་སྤྲད་བྱས་བོད་ཡིག་དགེ་རྒན་གཅིག་དང་ཤུ་གུ་རོགས་པ་བྱེད་མཁན་གཅིག་དང་ཨ་ནི་ད་ད་ག་རེ་བྱེད་དགོས་རེད།

ཕྱོགས་གཅིག་ནི་ཧྥ་རན་སི་གི་སྐད་ཡིག་ཤེས་པ་དང་ཡུལ་དང་གཅིག་ནི་གོམས་སྲོལ་དང་སྤྱི་ཚོགས་ནང་ལ་འགྲོ་ཐུབ་ཡ་གཅིག་དང་གཉིས་ཐོག་ནས་ཡང་ཁྱེད་བོད་སྐད་ཡིག་འདི་མ་གནས་ཡ་མི་གནས་ཡ་གི་དེ་ཉེན་ཁ་ཅིག་ཆགས་གི་ཡོད་རེད་དེ་ལ་ཡང་གཅིག་གདོང་ལེན་དང་ད་ལྟ་གནས་སྟངས་འདི་ཁྱེད་ཀྱིས་གཟིགས་པ་ཡིན་ན་ག་འདྲ་འདྲ་པོ་ཅིག་ཡོང་གི་འདུག་ཕ་མ་ཚོ་གི་དོ་ཁུར་ཐུགས་ཁུར་ཆེན་པོ་གནང་གི་འདུག་གས་ད་ལྟ་ཕྲུ་གུ་ཆུང་བ་དེ་ཚོ་ལ་བོད་སྐད་བོད་ཡིག་སྐད་ཡིག་རིག་གཞུང་དེ་མུ་མཐུད་གནས་ཐུབ་ཡ་གི་ཆེད་དུ།

དྲང་པོ་དང། བདེན་པ་དང་ཨ་ནི་ཅི་ཡང་ཁོ་ག་རེ་ཟེར་གོ། ཅི་ང་ག་དཔེ་ལས་སྨན་སྦྱོར་དང་ཡང་ཅི་སྔ་འཆུག་རིང་ཐུག་གི་སང་ལོ་སྨན་སྦྱོར་མི་ཚང་མ་ལ་ལྟ་སྟངས་འདྲ་མཉམ་དེ་འདྲས་ཡོད་དེ། ད་སོ་སོ་ངོས་ནས་ཕར་མ་ལྷུག་པ་ཡིན་ན་ཨ་ནི་ཁོ་རང་ཚོ་གི་ད་ང་ཚོ་གི་ད་ང་ཚོ་ལ་ཁང་པ་གཡར་ཞིག་ལས་དེ་མི་མཐིང་ན་ཨ་ནི་ཅི་ཁོ་རང་ཚོ་གི་གང་ལབ་པ་དེ་ང་ཚོ་གི་དེ་ད་མ་འགལ་བ་ཞིག་བྱེད་ཐུབ་ན་ཨ་ནི་མི་མཐིང་ན་ང་ཚོ་ལ་ཚོགས་ཁང་དེ་གཡར་གི་ཡིན་ཟེར་ད་ཁ་སང་དེ་འདྲས་ཞིག་གསུངས་སོང།

ད་ལྟ་བློ་བཟང་ལགས་ཀྱིས་ཨ་ནི་ཕ་གི་དེ་ནང་ལོགས་ལ་ཁོ་རང་གི་ཡིག་ཆ་རོགས་པ་བྱེད་དགོས་ཡ་རེད་དེ་འདྲ་ཡིན་ཙང་ངའི་བུ་མོ་ནས་དུ་ཁོ་རང་ལ་ཡིག་ཆ་རོགས་པ་བྱེད་ཨ་ནི་ངེད་ཀྱི་སློབ་གྲྭ་ནང་ལོགས་ལ་ཚི་ཁ་ཐོར་ལ་ཡང་མི་གཞན་དག་གཉིས་ཡ་ཁོ་རང་ཚོ་དྭང་བླང་བྱེད་པར་ཤི་རུ་ཟད་དེ་ནི་ཕྱོགས་གླང་ལགས་དང་བསམ་གྲུབ་ལགས་ཟེར་བྱོས་རེད་ཁོ་རང་གཉིས་ཡ་དྭང་བླང་བྱེད་ཕྱིར་སེམས་ཁོ་རང་ཚོ་ཡིག་ཆ་རོགས་པ་བྱེད་ཤི་གི་མེད་ཨ་ནི་སྤུ་གུ་གཉིས་ཡིག་ཆ་རོགས་པ་བྱེད་ཤི་ནས་ཡིག་ཆ་རོགས་པ་བྱེད་རོགས་ཅེ་ན་བོད་ཡིག་སློབ་ཡག་གི་དགེ་རྒན་བྱེད་ཨ་ལ་ང་རང་ཚོ་གི་དྭང་བླང་བྱེད་ནི་དགེ་རྒན་བྱེད་ཀྱི་ཡིན་ཟེར་དེ་འདྲ་གསུངས་བྱས་ང་ཚོ་བཀའ་དྲིན་ཆེན་པོ་བྱས་དུས་སུ་བྱུང་བ་རེད།

ཨ་ནི་དེ་འདྲ་བྱས་ཁོ་རང་ཚོ་རྗེས་ཀྱི་ད་ད་ན་འགན་ཁུར་བྱས་ཡ་ན་བ་དུས་སུ་བྱས་ཏེ། ལགས་སོ་ལགས་སོ། ད་གིན་ད་ལྟ་ཚོགས་གཙོ་བློ་བཟང་ལགས་ཀྱིས་ཅིག་གསུངས་སོང་བོད་ཕ་རོ France ལ་ད་བོད་མི་གཅིག་ལ་དཀའ་ངལ་ཅིག་འཕྲད་ཡོང་དུས་ད་བོད་མི་གཅིག་ལ་དཀའ་ངལ་འཕྲད་པ་དེ་བོད་མི་ཚང་མ་གི་དཀའ་ངལ་ཡིན་པ་འདྲ་པོ་ཅིག་གི་ཚོར་བ་ཤུགས་ཆེན་པོ་སླེབས་ནས་ཡོ་རོབ་ལ་བོད་པ་ཚང་མ་ཅིག་འཛོམས་ས་ཅིག་མི་འཛོམས་ནས་གདུང་སེམས་མཉམ་བསྐྱེད་ཅིག་ད་ལྟ་བར་དུ་བྱུང་མ་མྱོང་བའི་ཅིག་རྒྱ་མི་ཡིན་པ་ཡིན་ན་བོད་པ་ཚོ་ལ་དཀའ་ངལ་འཕྲད་དུས་སྐབས་སུ

ཨ་ཁ་ལག་མཉམ་དུ་ཟ་དུས་ཙམ་པ་ལ་ཡང་ལས་ཀ་ཡིན་ན་ཡང་མཉམ་དུ་བྱེད་དགོས། ཨ་ལས་ཀ་མཉམ་དུ་བྱེད་དུས་ཙམ་པ་ལ་ཡང་གཅིག་ཕར་ཚུར་ལ་རོགས་པ་བྱེད་དགོས། ཨ་འདི་འདྲས་ཀྱི་ཐོག་ནས་ནི་གཅིག་འཆམ་མཐུན་ཡོང་བས་རེད་ཕར་ཚུར་ལ་ཡང་བརྩི་བཀུར་ཡོང་བས་རེད། ཨ་མཇུག་མ་གིས་འདི་ནི་ད་གནས་སྟངས་འདི་ཤིང་ནགས་ནང། རེད་ག་བ་འདེད་ནག་རེད་འདི་ནི་གནས་སྟངས་ནི་ཡག་ཡག་རེད་འགྲོ་རིན་མི་ཤེས་གནས་སྟངས་མར་སྡུག་སྡུག་འགྲོ་ཡ་ཡོད་མ་རེད། ཨ་དེ་དུས་ཙམ་པ་ལ་ཡང་མཇུག་མ་མ་རྒྱབ་ཤོད་བྱེད་དུས་ཙམ་པ་ལ་ཡང་ང་ཚོ་ཚང་མ་གིས་གཅིག་གཅིག་ལ་རོགས་པ་བྱེད་ཡོད་ད་ང་རང་ཚོ་གི་དཀའ་ངལ་འཕྲད་ངེས་ཡིན་ན་རེད་ག་འདི་ད་དཀའ་ས་ཆ་དེ་འདྲས་ཞིག་ལ་དེ་དུས་ཙམ་པ་ལ་ཡང་ཚང་མ་གིས་ཧ་རུ་བ་རུ་བྱས་ནས་གར་བྱུང་བ་དང་དེ་འདྲའི་ཅིག། གར་བྱུང་བ་དང་དེ་འདྲའི། དེ་འདྲའི་ཅིག་གི་ཚོར་བ་ཅིག་ཞུགས་བྱུང་བ་དང་དེ་འདྲའི་ཅིག་ར་ཡས་དེ་ལ་གཙོ་བོ་དེ་ད་ང་རང་ལ། ག་རེ་ཞུ་བ་རེད་ད། ད་ལྟ་ཧྥ་རན་སི་ན་ཡོད་ད་ང་རང་འདིར་སླེབས་ཀྱི་རྒྱུ་མཚན་ད་གར་བྱུང་བ་གཙོ་བོ་རུ་དེ་ཨ་ནི་དགའ་ལྡན་ཕོ་བྲང་ནས་ང་ལ་ཡ་དངོས་གནས་དྲང་གནས་གས་ད། ད་ག་རེ་ཞུ་བ་རེད་དངུལ་ཡོད་སྲིད་ན་རྡོག་རྡོག་ཁོ་རང་འབུམ་བཅུ་གསུམ་ཙམ་ཨ་ནི་འདུག་སུ་ཕོད་ད་ང་ལ་གཡར་སོང་བ་དེའི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ང་ད་ཧྥ་རན་སི་ལ་ཡ་འདིར་སླེབས་ཀྱི་གོ་སྐབས་བྱུང་སོང། འདི་ཡི་སེམས་པ་འདི་ང་ལ་ག་བསྟུན་ན་ང་རང་གི་ད་ག་ཞུ་བ་རེད། ད་བཀའ་དྲིན་རྗེས་དྲན་ལ་ཡིན་འདི་ད་ང་ཚོ་ད་བོད་མི་རིགས་ལ་སོ་སོ་གི་ད་ཞབས་ཕྱི་ཞུ་འདི་ལྷག་བསོད་བདེ་བསོད་ནམས་ལྷག་ད་ག་བ་འདུག་ན་འདི་ལྷག་ད་བསོད་བདེ་བསོད་ནམས་ལྷག་ཡ་མི་འདུག་མ་བསྟུན་ན་ད་ཅིག་ག་བ་ལ་ཡིན་ན་གི་ཚང་མ་མཉམ་དུ། རུབ་རུབ་བཟོ་ཡ་ད་ཅིག་ཅིག་ལ་ཡ་ཨ་ནི་འཆམ་མཐུན་ཅིག་ཅིག་ལ་ཡ་རོགས་པ་བྱེད་བྱེད་ཅིག་ཅིག་ལ་ཡ་རོགས་པ་བྱེད་དགོས་རེད་ལ་ཡ་ཅིག།

ད་ང་དེ་འདྲའི་སྐོར་བྲོ་ཚོགས་སྐོར་ཞིག་བཙུགས་ཡོད་ད་ལྟ་སྐོར་བྲོ་ཚོགས་སྐོར་དེ་འདྲའི་དཀའ་ངལ་འཕྲད་བསྡད་ཡོད་ད་ད་ལྟ་འབུམ་བཅུ་གསུམ་དེ་ནས་ཡང་གཅིག་ང་ང་ཚོ་ལ་གཅིག་རོགས་པ་གཅིག་གནང་རོགས་བྱེད་ས་ལ་ང་སེམས་ལ་དེ་འདྲ་གཅིག་དྲན་བསྡད་ཡོད་ཡིན་ནའི་གི་ད་འདི་ལབ་མ་ནུས་ནས་འདི་བཟོད་སྒོམ་བསྡད་ཡོད་ད་ད་ལྟ་ལོ་ཏོག་ང་ཚོ་ལ་དཀའ་ངལ་དྲོ་བྱུང་དེ་རེད་ང་ཚོ་ཚོགས་པ་ལ་ཡང་དེ་འདྲའི་གི་དམིགས་བསལ་གྱི་དེ་འདྲའི་ཡོད་མ་རེད་སུ་གང་གིས་ད་གཅིག་ག་ཞུ་བ་རེད་དངུལ་གྱི་ཐོག་ནས་རོགས་པ་དེ་རིགས་ཡོད་མ་རེད་རོ། དེ་དུས་ཙམ་པ་ལ་ཡང་ཡིན་ནའི་གི་ད་ལྟ་བར་དུ་འདུག་འདུག་འགྲོ་བསྡད་དེ་ང་རང་ཚོ་དང་བླངས་པ་དང་ངེད་ཀྱི་འཇོན་ཤེས་པ་དེ་རྣམས་བཅས་ཡོད་མ་རེད་ང་རང་ཚོ་གི་དང་བླངས་འདི་ནི་གནང་མཁན་ཚོ་གི་སེམས་ཤུགས་ཀྱིས་ཁོ་རང་རང་ཚོ་གི་ད་ཅིག་ཅིག་ལ་སློབ་སྦྱོང་དང་དེ་ནང་བཞིན་ད་ལྟ་རྣམ་རྒྱལ་ཚེ་རིང་སོགས་ནང་བཞིན་ང་རང་རང་གི་དེ་འདྲའི་བསླབ་གྲྭ་ལ་དེ་འདྲའི་ཁེ་ཁུར་གྱི་འགྲོ་མྱོང་མྱོང་དེ་རིགས་ཀྱི་བསླབ་གྲྭ་དེ་འདྲ་ཆེན་པོ་དེ་རིགས་ཐབས་མྱོང་ན་ང་རང་གི་ད་ཅིག་ག་ཞུ་བ་རེད

ཡག་པོ་ཅིག་བྱེད་དགོས་བསམ་ས་དེ་གདེང་ཚོད་ཡོད་མཁན་ཅིག་དང་སྤོབས་པ་ཡོད་མཁན་གྱི་དེ་འདྲའི་གི་བོད་པ་ཚོ་ནང་ཁུལ་ལ་རེད་འདུག་བས། ཡང་ཅིག་བོད་པ་འཛོམས་ས་འགའ་ཤས་ཅིག་ལ་ཡང་སྐྱོན་ཆ་འདྲ་པོ་ཅིག་དེ་གོམས་གཤིས་ངན་པ་དེ་འདྲས་ཡོད་མཁན་ཡོང་གི་འདུག་དཔེར་ན་སྦག་མ་ཅང་ལ་དང་ཅིག་ཆང་རག་བཏུང་ཡ་འདྲ་པོ་དང་དེ་འདྲས་ཀྱི་མཉམ་དུ་ལ་སླེབས་ཡ་བྱས་བྱས་ནས་ཡང་ཡར་རྒྱས་འགྲོ་ཡ་གི་ཆེད་དུ་བོད་དེ་འགོག་རྐྱེན་ཤུགས་ཆེན་པོ་ཆགས་ཡ་གི་དེ་འདྲས་འདྲ་པོ་ཅིག་ཡོང་གི་འདུག་ད་ཁྱེད་ཀྱིས་ད་ཉམས་མྱོང་ཡོད་རེད་དེ་འདྲས་ཅིག་བལྟ་ཡོང་དུས་བོད་པ་ཕ་གི་ལ་སླེབས་མཁན་དེ་ཚོ་ཚང་མ་གི་འགན་མི་རིགས། སོ་སོ་རང་ཉིད་ཀྱི་ཕ་མ་དང་ནང་མི་དང་སོ་སོའི་རྩ་འགན་མ་ཚད་རྒྱལ་ཁབ་དང་མི་རིགས་ལ་བསམ་བློ་བཏང་ནས་འགན་ཅིག་འཁུར་དགོས་ཀྱི་ཡོད་རེད་དཀའ་ལས་རྒྱག་དགོས་ཀྱི་ཡོད་རེད་དེ་འདྲའི་རང་གི་ཅིག་གཞན་ཐུགས་མཁས་ཅིག་དང་ཡོང་ས་རེད་བསམ་ས་གི་ཅིག་ཁྱེད་རང་གི་གཟིགས་ཚུལ་འདྲ་པོ་ག་འདྲ་འདུག་མཐའ་སྡོམ་དེ་ཅིག་སྡོམ་གཅིག་རྒྱག་རོགས་བྱེད།

ཁོ་རང་ཚོ་གི་འཆར་གཞི་ག་རེ་ལབ་ན་ཕྲུ་གུ་དེ་ཚོའི་སློབ་གྲྭ་ཡག་པོ་བཏང་ཐུབ་པ་དང་ཕྲུ་གུ་དེ་ཚོའི་སློབ་སྦྱོང་ཡག་པོ་སྤྲད་ཐུབ་པ་དེ་འདྲའི་ཤུགས་རྒྱག་མཁན་བོད་པ་ནང་ལོགས་མང་པོ་ཞིག་འདུག་ཨ་ནི་ཡང་ཕྱོགས་གཅིག་ལ་བཤད་པ་ཡིན་ན་ཡང་བོད་པ་ཁ་ཤས་འདི་ལ་ང་ཚོ་ཡིག་ཆ་ཡིག་ཆ་ཐོག་ནས་མང་པོ་ཞིག་མང་པོ་ཞིག་འགྲོ་གི་ཡོད་ཙང་ཨ་ནི་འདི་ལ་ལས་ཀ་དང།

ཁོས་ནག་ད་ཁོ་ཚོ་གི་ཨ་རག་གི Addict ཆགས་ཚར་རེད་དེ་ཡིན་ཙང་ཨ་ནི་ང་ཚོ་དུས་སྐབས་ཤིག་ཏུ་ཁོ་རང་ཚོ་ཡང་ཁོ་རང་ཚོ་གི་ད་མི་ཚེ་ནང་དུས་སྐབས་ལ་དཀའ་ངལ་འདྲ་བོ་འཕྲད་ལམ་ཁ་ཡག་པོ་རྙེད་མ་ཐུབ་དཀའ་ངལ་འདྲ་བོ་འཕྲད་དེ་འདྲས་བོད་པ་ཡོད་རེད་ཨ་ནི་ད་ཕྱོགས་གཅིག་ལ་ཨ་ནི་བོད་པ་ཁ་ཤས་ཀྱིས་ཁོ་རང་ཚོ་ཡང་མུ་མཐུད་ནས་སློབ་སྦྱོང་ལ་ཁང་གི་ཡང་ལས་ཀ་ཞིག་རང་གལ་ཆེན་པོ་མ་བརྩིས་བྱས་སློབ་སྦྱོང་དང་པོ་ཉིད་ལ་གལ་ཆེ་ཡིན་ཙང་དེ་ལ་སོ་སོ་གི་དངུལ་ཐོག་ནས་དཀའ་ངལ་འཕྲད་མ་འཕྲད་ལ་དེ་ལ་ཞེ་དྲག་དོ་སྣང་མ་སྤྲད་སློབ་སྦྱོང་གི་ཐོག་ནས་ཡང་གང་ཐུབ་ཐུབ Diploma ཅིག་སོ་སོ་ལག་ཁྱེར་ཅིག་རག་ན་བསམ་ནས་དེ་འདྲས་ཅིག་ཡང་བོད་པ་ང་ཚོ་གི་ནང་ཁུལ་ལ་ཡོད་རེད་ད་དེ་ཡིན་ཙང།